ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སྤྱི་ཟླ་དྲུག་པའི་ཚེས་གཉིས་ཀྱི་ཉིན་ལྷོ་ཀོ་རི་ཡའི་རྒྱལ་ས་སོའུ་ནང་མན་ཇུའི་རྒྱལ་ཁབ་སླར་གསོ་བྱེད་རྒྱུའི་ཇུས་གཞིའི་ཐོག་ལ་ཡང་མི་སྣ་བཞི་བརྒྱ་ལྷག་ཙམ་གྱི་འདུ་འཛོམས་བྱས་ཏེ་ཚོགས་འདུ་ཆེན་པོ་ཞིག་ཚོགས་འདུག་བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ཚོགས་འདུ་འདི་དང་འབྲེལ་བ་ཡོད་པའི་གནད་དོན་ཁ་ཤས་ཅིག་སྐོར་ལ་ཡང་གླེང་མོལ་ཞུ་གི་ཡིན། ད་འདས་པའི་ལོ་གཅིག་གཉིས་ཤིག་ནང་ལོགས་སྤྱིར་བཏང་དྲ་ལམ་དང་དེ་ཚོ་ཡོལ་ཙང་བྱས་པའི་ནང་ག་རེ་བྱས་ན། རྒྱ་ནག་ནང་ལོགས་ལ་ཡ་ད་ང་རང་ཚོ་བོད་པ་དང་ཤིན་ཅང་དང་སོག་པོ་དང་དེ་ཚོ་ཕུད་པའི་རྒྱ་མི་ཁོ་རང་ཚོའི་ས་ཁུལ་དེ་ཚོ་ཡོད་རེད་པ། དེ་ཚོའི་ནང་ལོགས་ལས། རང་བཙན་དགོས་རེད་ཟེར་མཁན་དེ། མང་རུ་མང་རུ་འགྲོ་མཁན་ཅིག་འདུག་དཔེར་ན་ཤང་ཧའི་རང་བཙན་དགོས་རེད་ཟེར་ཡ་དེ་འདྲའི་ཅིག།

བསམ་བློའི་ནང་བག་ཆགས་འདི་ཡོང་གི་འདུག་ག་དེ་ག་རེ་རེད་ཟེར་ན། ད་ང་རང་ཚོ་བོད་པ་དང་ཤིན་ཅང་དང་སོག་པོ་ཟེར་མཁན་དེ་ཚོ་མི་རིགས་མི་འདྲ་བ་དེ་ཚོ་ཕར་བཞག་ཁོ་རང་ཚོ་རྒྱ་མིའི་ས་ཁུལ་དེ་ཚོ་ཡོད་རེད་པ་དེ་ཚོ་ཡིན་ན་ཧ་ལམ་ཅིག་ལོ་སྟོང་ཕྲག་གསུམ་བཞི་ཅིག་ཡིན་ན་རྒྱ་མིའི་ལོ་རྒྱུས་ཀྱི་ཆུ་རྒྱུན་ནང་ལོགས་ལ་ག་དུས་ཡིན་ནའི་རུག་རུག་བྱས་བསྡད་པའི་བཟོ་འདྲ་ཅིག་དེ་འདྲའི་བག་ཆགས་ཡོང་གི་འདུག་ག་དོན་དངོས་ཐོག་ལོ་རྒྱུས་ལ་བལྟས་པ་ཡིན་ན་རྩ་བ་ཉིད་ནས་མ་རེད། རྒྱ་ནག་གི་ལོ་སྟོང་ཕྲག་གསུམ་བཞི་ཅིག་གི་ལོ་རྒྱུས་ད་ཁོང་ཚོ་ལྟ་བ་ནི་ལོ་སྟོང་ཕྲག་གསུམ་བཞི་ཡོད་ཟེར་དེ་ནང་བལྟས་པ་ཡིན་ན་ད་རྒྱ་ནག་ཁོ་རང་ཚོ་ས་ཁུལ་དེ་ཚོ་ལས་ཁ་བྲལ་བྱས་ཨ་ནི་རང་མགོ་རང་བཙན་བྱས་བྱས་རྒྱལ་ཁབ་སོ་སོ་བཙུགས་བྱས་བསྡད་པའི་དུས་ཚོད་འདི་ཁོང་ཚོ་རུག་རུག་བྱས་བསྡད་པ་ལས་ལྡབ་ལྡབ་མང་པོས་ཨ་ནི་མང་བ་དང་རིང་བ་ཡོད་རེད། དེ་འདྲ་སོང་ཙང་ཁོང་ཚོ་ད་རང་བཙན་དགོས་ཡོད་ཟེར་མཁན་མང་པོ་ཅིག་གིས་ལོ་རྒྱུས་ཀྱི་མིང་དང་དེ་ཚོ་བེད་སྤྱོད་བཏང་ཡ་དེ་ད་སྔ་མོའི་ལོ་རྒྱུས་ཐོག་ལ་ཡ་སོ་སོའི་ས་ཆ་དེ་ཚོ་ལོགས་ཀ་ཡིན་པའི་སྐབས་ཀྱི་ལོ་རྒྱུས་ཀྱི་མིང་དེ་ཚོ་བེད་སྤྱོད་བཏང་བྱས་ཡིན་ན་རང་བཙན་དགོས་རེད་ཟེར་མཁན་དེ་མང་གི་འདུག། ཡིན་ནའི་མན་ཇུ་དེ་དེ་འདྲ་རང་མ་རེད། མན་ཇུ་རང་བཙན་དགོས་རེད་ཟེར་མཁན་དེ་དང་མན་ཇུ་ཟེར་མཁན་དེ་ད་ང་རང་ཚོ་བོད་པ་འདྲ་དེ་ནང་བཞིན་བྱས་བྱས་ཡིན་ན་རྒྱ་ནག་ནང་ལོགས་རྒྱ་མི་མ་ཡིན་པའི་མི་རིགས་ཆེད་ཅིག་གྲས་རེད་པ། དེར་གལ་སྲིད་ཕལ་ཆེར་མན་ཇུའི་ཡིན་བཙན་བྱོལ་གྱི་གཞུང་ཟེར་མཁན་ཅིག་ཡོང་གི་ཡོད་བཙན་བྱོལ་བོད་གཞུང་ནང་བཞིན་བྱས་བྱས་རྒྱ་ཆེན་པོ་ད་དེ་འདྲའི་དེ་ཡོད་ཀྱི་མ་རེད་དེ་ལས་གང་ལྟར་མི་རིགས་ཤིག་ཁ་ཤས་ཅིག་གིས་རྒྱུན་དུ་ཁོ་ནའི་ལས་འགུལ་འདི་སྤེལ་འདི་བྱས་བྱས་བསྡད་ཀྱི་ཡོད་རེད། དེ་རིང་ངས་དེ་ཚོགས་འདུ་འདི་ལ་ཡང་དོ་སྣང་ཡོང་ཡག་གི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཟླ་བ་དྲུག་པའི་ཚེས་པ་གཉིས་ཉིན་ག་དེ་ལྷོ་ཀོ་རི་ཡའི་རྒྱལ་ས་སོའུ་གི་ནང་ལོགས་ལ་ཡ། ལྷོ་ཀོ་རི་ཡའི་རྒྱལ་ཡོངས་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་ཚོགས་ཁང་ནང་རེད་ཟེར་གྱི་འདུག་ཚོགས་འདུ་ཚོགས་ས་དེ་ས་ཆའི་ཡུལ་དེ་གཅིག་བྱས། གཉིས་པ་དེ་ཡིན་ན་ཚོགས་འདུ་དེ་ལ་ཡ། མི་བཞི་བརྒྱ་ཙམ་ཅིག་སླེབས་ཡོད་རེད་ཟེར་བྱས་འདུག་པར་ལ་ལྟ་དུས་ཙམ་པ་ཚོགས་འདུ་དེ་དགའ་རབ་རྒྱ་ཆེན་པོར་ཆགས་བྱས་ཙང་ངས་དེར་དོ་སྣང་བྱེད་དགོས་རེད་ཟེར་བསམ་འདུག་ལྷག་པར་དུ་ཚོགས་འདུ་ཚོགས་སའི་ཡུལ་དེ་ལྷོ་ཀོ་རི་ཡ། ལྷོ་ཀོ་རི་ཡའི་མ་མཐའ་དང་རྒྱ་ནག་དང་ཞེ་པོ་ཅིག་ཉེ་པོ་བྱས་རྒྱ་ནག་དཔལ་ལས་ཁྲིམས་ཉེན་ལྡན་མར་ལས་ཡིན་ན་རྒྱུན་དུ་ཁོ་རང་རྒྱ་ནག་ལ་དོ་སྣང་ཞེ་པོ་ཅིག་གཟབ་གཟབ་ཞེ་པོ་ཅིག་བྱེད་མཁན་རྒྱལ་ཁབ་ཅིག་རེད་བྱས་ཙང་རྒྱལ་ཁབ་དེའི་ནང་ལོགས་ལ་ཡ། མན་ཇུའི་རྒྱལ་ཁབ་སླར་གསོའི་ཚོགས་འདུ་ཟེར་ཅིག་ཚོགས་ཐུབ་པ་མ་ཟད་ཕལ་ཆེར་ཚོགས་འདུ་དེ་སྒྲིག་འཛུགས་བྱེད་མཁན་དེ་ལྷོ་ཀོ་རི་ཡའི་ཚོགས་པ་ཅིག་ཡིན་ས་རེད། དེ་འདྲ་ཡིན་དུས་ཙམ་པ་ཡིས་བྱས་བྱས་ཡིན་ན་ལྷོ་ཀོ་རི་ཡའི་སྒེར་ཡིན་ནའི་རེད་ཚོགས་པ་ཡིན་ནའི་དེ་འདྲ་བྱེད་འདོད་ཡོད་པ་ཡིན་ནའི་གཞུང་གིས་དེ་འདྲའི་ཆོག་མཆན་སྤྲད་བྱས་འདི་ནང་བྱེད་བཅུག་པ་དེ་ག་རེ་ཡིན་དེ་ངེས་ཅན་དྲི་བ་དེ་ཕལ་ཆེར་མཇུག་མ་ག་ལེ་ག་ལེ་ཤེས་ཐུབ་ཡག་གི་གནད་འགག་ཅིག་ཅན་གལ་ཆེན་པོ་ཅིག་ཡིན་སྲིད་ཀྱི་རེད་བསམ་བསམ་ཅིག་དེ་འདྲ་བྱས་ནས་དོ་སྣང་ཆེན་པོ་བྱུང་ཨ་འདི་ག་འདི་ད་ཁོ་ཚོ་ཚོགས་ཙང་ངས་ཏོག་ཙམ་ཚོགས་འདུ་དེ་ཨ་ནི་བརྙན་འཕྲིན་དེ་ཚོ་ཏོག་ཙམ་བལྟས་པ་ཡིན་ད་མང་པོ་ཅིག་དེ། ཁོ་རང་ཚོ་ཀོ་རི་ཡའི་གི་སྐད་ཡིག་ནང་བཤད་གི་འདུག་བྱས་ཙང་ང་ཚོ་མགོ་ཚོད་ཀྱི་མ་རེད། ཡིན་ནའི་ཁ་ཤས་ཁ་ཤས་ཡིན་ནའི་གཏམ་བཤད་བྱེད་མཁན་དེ་ཚོ་རྒྱ་སྐད་ནང་བཤད་མཁན་ཚོ་ཨིན་ཇི་ནང་བཤད་མཁན་ཚོ་དེ་ཚོ་ཉན་དུས་ཙམ་པ། དངོས་གནས་གཅིག་གི་ཁོ་རང་བསམ་བློ་གཏོང་ཡག་དེའི་གི་ཁྱད་ཆོས་དང་དེ་འདྲ་ཡང། མེད་པ་འདྲ་རེད་མི་འདུག་མང་པོ་ཞིག་འདུག་བྱས་ཙང་ངས་ད་རིང་ཚོགས་འདུ་འདིའི་སྐོར་ལ་ཡང་ཡིན་ན་ངོ་སྤྲོད་རོབ་ཙམ་ཞུ་དེ་དང་འབྲེལ་བ་ཡོད་པའི་གནད་དོན་གཞན་པ་དེའི་ཐོག་ང་རང་རྒྱུན་དུ་ནས་ཅིག་ལོག་བསྡད་ཡག་དང་དེ་འདས་ཀྱི་གནས་ཚུལ་འདི་ག་ཤེད་ཅེས་དྲི་དྲི་དང་བཅས་ཞུས་ན་བསམ་བསམ་རེ་བྱས་བྱུང། དང་པོ་དེ་ལས་མེ་མཇུག་སུ་བྱེད་ཅེས་ངོ་སྤྲོད་རེ་རོབས་སུ་ཞུས་ན་མ་ཚང་ད་ང་ཚོའི་རླུང་འཕྲིན་གསན་ཉན་མང་བྱས་ཅི་དགའི་མེ་མཇུག་གི་འདི་ཡིན་མེད་དེ་ཚང་མའི་མཁྱེན་རྒྱུད་ཀྱི་ལས་ངན་དེ་སྟབས་བདེ་ཆུ་ངོ་སྤྲོད་ཞུ་ཆོག་གི། མེ་མཇུག་སུ་ཉེ་སྟེ་ཨེ་ཤི་ཡའི་གྱི་བྱང་ཤར་གྱི་ས་ཁུལ་ཨ་འདབས་ཀྱི་གཞོགས་གཅིག་ཀོ་རི་ཡ་ཡ་བྱང་རྩིབ་ཡིན་པས་ད་དེ་རིང་ཁ་སང་ཨུ་རུ་སུས་ཟིན་བསྡད་སའི་ཡིན་ན་སཱི་བེ་རི་ཡའི་ས་ཁུལ་དང་ཨ་ནི་དེ་ནས་གཞོགས་གཅིག་ལ་ཡ་ཡིན་ན་ད་སོག་པོ་ཡོད་རེད་ད་སོག་པོ་དང་འདྲ་པོ་ཞེ་པོའི་མི་རིགས་ཅིག་རེད་ཨ་ནི་མན་ཇུ་ཟེར་མཁན་དེ་ཡིན་ན་རྗེས་ལ་བཏགས་པའི་མིང་རེད་སྔ་མོ་ཡིན་ན་ཁོ་ཚོས་ཕར་ཇེར་ཇིན་ཟེར་ཏུང་བ་མི་རིགས་དེ་འབྲོག་པའི་བཟོ་འདྲ་ཅིག་རེད་ད་སོག་པོ་དང་འདྲ་པོ་བྱས་བྱས་ཡིན་ན་སོག་པོ་དེ་ཚོ་ད་ང་རང་ཚོ་བོད་པ་ནང་བཞིན་འབྲོག་པ་དེ་ཚོ་རྩྭ་ཐང་སྒང་ལ་ཡ་སེམས་ཅན་འཚོས་སྡོད་མཁན་དེ་རེད་བ་ཁོ་ཚོ་ཤིང་ནགས་ནང་སྡོད་མཁན་འབྲོག་པའི་བཟོ་འདྲ་རེད་ད་རི་དྭགས་འདི་བརྒྱབ་བྱས་སྡོད་མཁན་དེ་སྐབས་རེ་ཞེ་དྲགས་རྒྱ་ཆེན་པོ་ཆེ་བྱས་ཡོད་ཅིང་གྷིར་སི་ཁང་གིས་ཨེ་ནི་སོག་པོར་དབང་མ་བསྡུས་གོང་ལ་ཡར་ཕན་ཚུན་ཕལ་ཆེར་དམག་མང་པོ་བརྒྱབ་མྱོང་ཡོད་ཀྱི་རེད་བསམ་གྱི་འདུག་འདི་ནས་མ་གཅིག་ལོ་བརྒྱ་ཕྲག་ཁ་ཤས་རེ་བསྐྱུར་བཏང་བྱས་ང་ཚོས་དེ་དུས་ཀྱི་ལོ་རྒྱུས་ལ་ཡར་ཉེ་རུ་བཏང་བ་ཡིན་ན། རྒྱ་ནག་གི་མིང་རྒྱལ་རབས་རྒྱ་མི་རང་གིས་བཙུགས་བཞག་པའི་རྒྱལ་རབས་གལ་ཆེ་ཤོས་དེ་རེད་པ། མིང་རྒྱལ་རབས་ཡིན་ན་ཉམས་རྒུད་འགྲོ་བའི་སྐབས་དེ། ཁོ་ཚོའི་གི་ཇེར་ཇིན་དེ་དེ་ནས་རྒྱ་ཆེར་ཆེར་ཆེར་ཆེར་ཕྱིན་བྱས་ཡིན་ན་སྟོབས་ཤུགས་ཆེར་ཆེར་ཆེར་ཆེར་འགྲོ་གི་རེད་བྱས་ཙང་ཆིག་སྟོང་དྲུག་བརྒྱ་ཉི་ཤུ་ཙམ་པ་ལ་ཡ་ཡིན་ཁོ་ཚོས་མི་རིགས་ཇེར་ཇིན་ཟེར་དེ་མིང་དེ་བསྒྱུར་བྱས་ཡིན་ན་མན་ཇུ་ཟེར་བྱས་ད་ཡ་ཁོ་ཚོས་གོ་དོན་རེ་ཅིག་མང་པོ་ཅིག་རེད་ང་རང་དེ་རིང་དེ་དུས་ཚོད་མེད་ད་ཞུ་མ་དགོས་བྱས་མན་ཇུ་དེ་ཆེར་ཆེར་ཕྱིན་བྱས་ཡིན་ན་ཐ་མ་དེ་ཨ་ནི་རྒྱ་ནག་ལྕགས་རི་ནས་བརྒལ་བྱས་ཨ་ནི་རྒྱ་ནག་ཁྱོན་ཡོངས་ལ་ཡ་དབང་བསྒྱུར་བྱས་བྱས་ད་ཆིང་རྒྱལ་རབས་ཟེར་བཙུགས་པ་རེད་ཆིང་རྒྱལ་རབས་ཟེར་མཁན་དེ་རྒྱ་ནག་གི་ལོ་རྒྱུས་ཐོག་ལ་བྱས་པ་ཡིན་ན་ཕལ་ཆེར་རྒྱལ་རབས་ཚང་མའི་ནང་ནས་སྟོབས་ཤུགས་ཆེ་ཤོས་དེ་རྒྱུན་དུ་འཁོར་ནས་ཆིང་བཙན་རྒྱལ་ཟེར་བྱས་ལབ་ཀྱི་ཡོད་རེད། དངོས་གནས་བཙན་རྒྱལ་བྱས་བྱས་ད་མཐའ་ཟུར་གྱི་རྒྱལ་ཁབ་འདི་ཆུང་ཆུང་འདི་མང་པོ་ཅིག་བཙན་རྒྱལ་བྱས་བྱས་མི་སེར་སྤེལ་ཡུལ་བྱས་བསྡད་ཡོད་རེད་སྐབས་རེ་ང་རང་ཚོ་བོད་ལ་རྒྱ་ནག་དང་འབྲེལ་བ་ཆེ་ཤོས་བྱུང་ཡག་གི་དངོས་གནས་རྒྱ་ནག་གི་ལོ་རྒྱུས་ཐོག་ནས་རྒྱུ་མཚན་རེ་བཤད་ཀྱིན་དངོས་ཡོད་དཔེ་དྲངས་ཡ་ཡོད་དེ་ད་མན་ཇུ་དང་བོད་པའི་བར་དུ་ལ་ཡར་བྱུང་བའི་འབྲེལ་བ་འདི་གཙོ་བོ་དེ་རེད་མ་གཞི་འདི་སྔར་ད་བར་ལ་ཡག་ཅིག་གི་ཐང་རྒྱལ་རབས་དང་ཅིག་གི་སྲོང་བཙན་སྒམ་པོ་དང་རྒྱ་བཟའ་ཀོང་ཇོ་ས་ཚོ་དེ་ཚོ་དངོས་གནས་བྱས་ན་ལོ་རྒྱུས་ཐོག་ལ་དེ་ཁྱོད་ལ་བཤད་ཡ་མེད་པའི་བཟོ་འདྲ་ཅིག་རེད་དེས་མ་ཟད་ཡིན་ན་སོག་པོ་དང་འབྲེལ་བ་དེ་མན་ཇུ་དང་མ་འདྲ་ག་ཞེ་དྲགས་རྒྱང་ཐག་རིང་པོ་རེད་བསམ་བསམ་རེ་དྲན་གི་འདུག་བྱས་བྱས་གང་ལྟར། ད་མན་ཇུ་དེ་གཞུག་གུ་དེ་རྒྱ་ནག་ལ་དབང་བསྒྱུར་བྱས། རྒྱ་ནག་ལ་ཕར་དབང་བསྒྱུར་བྱས་ནས་མན་ཇུ་ཁོ་རང་ཚོ་མི་རིགས་ཆུང་ངུ་བྱས། མི་རིགས་གྲངས་ཀ་ཞེ་དྲགས་ཉུང་ངུ་བྱས་རྒྱ་མི་ཞེ་པོ་ཅིག་མང་ཡོད་དུས་མཐའ་མ་དེ་དབང་བསྒྱུར་བྱས་པའི་འབྲས་བུ་དེ་ཁོ་རང་ཚོ་མི་རིགས་སྐད་ཡིག་ལ་སོགས་གང་ག་ལོག་རྒྱ་ནག་ནང་ཐིམ་ཕྱིན་པའི་བཟོ་འདྲ་ཅིག་བྱས་ཚར་ཡོད་རེད་བྱས་ནས་དེ་རིང་ཁ་སང་མན་ཇུའི་ནང་ལོགས་ལ་ཡང་མན་ཇུ་ཁོ་རང་ཚོའི་སྐད་དེ། ད་རྒྱུན་དུ་འཁོར་ནས་སྐད་དང་པོ་བྱས་ཏེ་རྒྱག་ཤེས་མཁན་གྱི་མི་སྦྱོར་བ་དེ་ཚོ་ཡིན་ན་ཧ་ལམ་སུམ་ཅུ་བཞི་བཅུ་མི་ཞིག་ལྷག་ཡོད་མ་རེད་ཅེས་གོ་རེ་མན་ཇུའི་སྐད་རང་ཞིབ་འཇུག་བྱེད་ཤེས་མཁན་དེ་འདི་འདྲའི་མང་པོ་ཡོད་རྒྱུ་དེ་རེད། དེ་འདྲ་སོང་ཙང་རྒྱ་ནག་ནང་ད་རེས་ཁ་སང་སྐད་ཆ་དྲིས་པ་ཡིན་ན་ང་མན་ཇུའི་མི་རིགས་ཡིན་ཟེར་མཁན་མང་པོ་ཡོད་རེད་ལས་ཡིན་ན་མན་ཇུའི་རིག་གཞུང་དང་མན་ཇུའི་སྐད་ཡིག་དང་མན་ཇུའི་འདུ་ཤེས་ཡོད་མཁན་དེ་ཧ་ཅང་མང་པོ་ཞིག་ལྷག་ཡོད་མ་རེད་བསམ་གྱི་འདུག་ད་ཡིན་ན་ལས་ད་རེས་ཁ་སང་ཡིན་ན་མན་ཇུ་རང་བཙན་དགོས་ཡོད་ཟེར་མཁན་མང་པོ་གཏོང་ཨ། ད་མན་ཇུ་རང་བཙན་དགོས་ཡོད་མིན་རང་བཙན་སླར་གསོ་བྱ་དགོས་ཡོད་ད་ནི་དཔེར་ན་ཆ་བཞག་ན་ཚོགས་འདུ་དེའི་པར་རིས་ཤིག་དང་ཡང་དེའི་ངོ་སྤྲོད་འདི་འདྲ། བྱ་ཡོད། དེའི་ཁོང་ཚོའི་ཚོགས་འདུ་ཁང་དེ་ཡིན་ན། ཀོ་རི་ཡའི་གི་སྐད་ཡིག་ནང་བྲིས་ཤག་ད་དེ་ག་རེ་ཡིན་ནམ་ངས་ཧ་གོ་མི་འདུག་ལས་རྒྱ་ཡིག་ནང་ཡིན་ན། མན་ཇུའི་རྒྱལ་ཁབ་གི་སླར་གསོ་ཟེར་བྱས་ཁོ་རང་བྲིས་འདུག་ཨང་ཚིག། ད་ཁོང་ཚོས་སླར་གསོ་ཟེར་ཡག་གི་རྒྱལ་ཁབ་དེ། ངས་བྱས་ན་སྔ་མོ་སྔ་མོའི་ཇར་ཇིན་སྐབས་ཀྱི་ཁོང་ཚོའི་རྒྱལ་ཁབ་དེ་ཟེར་གྱི་ཡོད་རེད་བསམ་གྱི་མི་འདུག། ད་ག་ནང་བཞིན་ཡིན་ན། ཆིང་རྒྱལ་རབས་ཅོ་ར་དང་མན་ཇུས་ཟིན་པའི་ཆིང་རྒྱལ་རབས་ཟེར་བ་འདི་རེད་བསམ་གྱི་མི་འདུག་ཁོ་ཚོས་ཟེར་ཡག་གི་རྒྱལ་ཁབ་སླར་གསོ་ཟེར་བ་དེ་ག་རེ་རེད་ཟེར་ན། མན་ཇུའི་ཆིང་རྒྱལ་རབས་གཅིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ལ་ཡར་རྩ་གཏོར་ཕྱིན་རྒྱ་ནག་ལ་མི་སེར་གྱི་རྒྱལ་ཁབ་བཙུགས་དེ་ག་སྒང་ག་བྱས་པའི་རྗེས་ལ་ཡང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་ཙམ་པ་ལ་ཡར་ད་ད་ལྟའི་བརྒྱད་མན་ཇུའི་ས་ཆ་གཙོ་འབྱོར་བ་སྔ་མོ་ཚུར་གཅིག་རྒྱ་ནག་ལ་བཙན་འཛུལ་མ་བྱས་གོང་གི་ཁོང་ཚོའི་ས་ཆ་གཙོ་འབྱོར་བ་དེ་ཡིན་ན་ད་རེ་ག་རྒྱ་ནག་གི་བྱང་ཤར་གྱི་ཞིང་ཆེན་གསུམ་གཙོ་བོ་ཧེ་ལུང་ཅང་དང་ལེའོ་ཉིང།

བཙུགས་བྱས་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་སོ་གཉིས་ཙམ་ནས་འགོ་བཙུགས་བྱས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ཞེ་ལྔ་ཙམ་བར་དུ་གང་ལྟར་ད་དམག་ཆེན་གཉིས་པ་མཇུག་སྒྲིལ་བྱས་ཉི་ཧོང་མགོ་མ་བཏགས་བར་དུ་ཡོ་ཡ་དངོས་གནས་མན་ཇུའི་རྒྱལ་ཁབ་ཟེར་བྱས། ཆིང་རྒྱལ་རབས་ཀྱི་གོང་མ་མཐའ་མ་ཕུའུ་ཡི་ཟེར་མཁན་དེ་བཞུགས་ཁྲི་སྒང་དེར་བཞག་བྱས་རྒྱལ་ཁབ་བཙུགས་བྱས་བཙུགས་མ་ཟད་ཡིན་ན་ད་ལྟ་རྒྱ་ནག་གི་ཡིག་ཆ་ལྟ་རུ་སོང་ན་བལྟས་པ་ཡིན་ན་ཧ་ལམ་མན་ཇུ་རྒྱལ་ཁབ་ཟེར་མཁན་དེ་ད་ག་གལ་ཧ་ལམ་བྱུང་མེད་པའི་ཚུལ་དང་ཡང་ན་ཅིག་ཉི་ཧོང་གི་བེད་བཀོད་ཇུས་འོག་ལ་ད་ག་ཞིག་ཡིན་པའི་ཚུལ་འཇོག་དེ་ལས་དོན་དངོས་ཐོག་ལ་དེ་འདྲའི་རང་བདེན་མ་རེད། སྐབས་དེའི་རྒྱལ་ཁབ་བཙུགས་པའི་རྗེས་ལ་ངོས་ལེན་བྱེད་མཁན་ཁོ་རང་ཕལ་ཆེར་ཉི་ཤུ་རྩ་གྲངས་བྱུང་ཡོད་ས་རེད་དེ་ཚོའི་ནང་ལོགས་ལ་ཡར་བསྡུས་ཉི་ཧོང་དང་འབྲེལ་བ་ཉེ་པོ་ཡོད་པའི་མཐུན་གྲོགས་རྒྱལ་ཁབ་འཇར་མན་དང་ཨི་ཏྲི་ལི་དང་སྤེན་དང་དེ་ཚོ་སྟེ puppet state མ་ཡིན་པའི་དངོས་གནས་ཀྱི་ལུགས་མཐུན་གྱི་རྒྱལ་ཁབ་སོགས་རེད་ད། གཅིག་ཧྥ་རན་སི་དང་ཐའི་ལན་དང་རྒྱ་གར་དང་དེ་འདི་ཐ་ན་ཕར་བཞག་བྱས་དམར་ཤོག་ཨུ་རུ་སུས་སྐབས་ཅིག་ལ་ཡར་ངོས་ལེན་བྱས་ཡོད་པ་འདྲ། བྱས་རྗེས་ཡིན་ན་ད་རིང་དཔེར་ན་ཆ་བཞག་ན་ཚོགས་འདུ་འདིའི་ནང་ལོགས་ལ་ཡར། གཏམ་བཤད་བྱེད་མཁན་དཀྱིལ་ལ་ཡར། མེའི་ཧྥུང་ཅེ་ཟེར་མཁན་ཅིག་ཁོ་མཁས་པ་ཅིག་རྒྱུན་དུ་ཁོ་ནས་རྩོམ་དང་དེ་འདྲ་ཞེ་དྲག་བྲིས་བསྡད་མཁན་ཅིག་རེད་ངས་ཁོ་རང་དེ་ནམ་རྒྱུན་སྨྱུག་མིང་གཞན་པ་གཅིག་གི་ཐོག་ནས་རྒྱ་ཡིག་དང་དེ་འདྲ་སྐོར་ལ་ཡ་ཞེ་དྲག་བྲིས་ཀྱི་རེད་ཕལ་ཆེར་ད་ཁོ་རང་ཨང་ད་ཕྱེད་ཙམ་པ་མན་ཇུ་ཡིན་ས་རེད་ད་རིང་ཚོགས་འདུ་ནང་གི་བཤད་སྟངས་བྱས་ན་དེ་དང་ཁོ་རང་གི་འདི་ནི་གཏམ་བཤད་བྱས་སོང་གཏམ་བཤད་དེ་ནང་ལོགས་ལ་ཡར་སྐབས་དེ་བཙུགས་བཞག་པའི་མན་ཇུའི་རྒྱལ་ཁབ་ཟེར་དེ་ག་འདྲ་ཅིག་ཡོད་མེད་ཅིག། ཁོས་གྲངས་ཀ་མང་པོ་ཞིག་བགྲངས་སོང་དཔེར་ན་ཆ་བཞག་པ་ཡིན་ན། མན་ཇུའི་རྒྱལ་ཁབ་ད་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཉིས་ནས་ཡར་བཞི་བཅུ་ཞེ་བཞི་བར་དུ་བཙུགས་པའི་རྒྱལ་ཁབ་འབྱོར་བ་འདི་ཡིན་ན་རྒྱལ་དམངས་དཔལ་འབྱོར་གྱི་མི་དམངས་ཀྱི་ཆ་སྙོམས་འབྱོར་བ་འདི་སྐབས་དེ་ཨ་མི་རི་ཀའི་ཌོ་ལར་སུམ་བརྒྱ་ལྔ་བཅུ་ང་གཅིག་ཡོད་རེད། སྐབས་ད་ག་རང་ལ་ཡ་རྒྱ་ནག་ནང་ལོགས་ལ་ཡ་རྒྱལ་དམངས་དཔལ་འབྱོར་གྱི་ཆ་སྙོམས་འདི་ཡིན་ན། དྲུག་བཅུ་རེ་གསུམ་མི་ཤི་མི་འདུག།

སྔ་མོ་ཡིན་ན་རྒྱ་མིའི་དོ་པོ་མོ་ཏྲ་དོས་སྐྱེལ་རླངས་འཁོར་ཅེ་ཧྥང་ཕའེ་ཟེར་ཉེན་དེ་བ་དེ་ཚོ་ཟིན་དེ་ཚོ་ཚང་མ་ལོག་ཡིན་ན་བཟོ་ས་དེ་ནི་ཁྲང་ཁྲུན་ཟེར་ཉེན་དེ་ཚོ་ཡོད་རེད་ད་ལྟ་མན་ཇུའི་ས་ཁུལ་གི་དེ་ཁོ་ཚོའི་བཟོ་གྲྭའི་ཤུལ་དེ་ཚོ་སྔ་མོ་ཉི་ཧོང་སྐབས་རེ་ཡང་མན་ཇུའི་རྒྱལ་ཁབ་དེ་ཚོ་བཙུགས་ཚུན་པ་ཡི་གེ་ད་བཟོ་གྲྭ་དེ་ཚོ་ཞེ་པོ་ཅིག་ཨ་དར་རྒྱས་ཆེན་པོ་ཞུན་ཆེན་བཟོ་གྲྭ་དེ་ཚོ་མང་པོ་ཡོད་ཙང་དེ་ཚོ་གཞི་བཞག་བྱས་དེའི་སྐབས་དེ་ད་ལྔ་བཅུ་ང་གྲངས་དང་དྲུག་ཅུ་རེ་གྲངས་བདུན་ཅུ་དོན་གྲངས་དེ་བར་ལ་ཡང་རྒྱ་ནག་ནང་ལོག་གི་མོ་ཏྲ་དང་འཕྲུལ་འཁོར་ཆས་དེ་ཚོ་མང་ཆེ་ཆེ་སྔ་མོ་ཡིན་ན་དེའི་མན་ཇུའི་རྒྱལ་ཁབ་སྐབས་ཀྱི་བཟོ་གྲྭ་དེ་ཚོ་ནང་ལ་ཡང་བཟོ་གི་ཡོད་རེད་དོ་ཨ། དེ་མ་ཟད་ཡིན་ན་བཟོ་གྲྭ་གཅིག་པོ་མ་ཡིན་པར་རིག་གཞུང་ཁ་ནས་ཆ་བཞག་པ་ཡིན་ན། སྔོན་མ་གཅིག་གིས་དྲུག་ཅུ་རེ་གྲངས་བདུན་ཅུ་དོན་གྲངས་བཟོ་བར་གྱི་གློག་བརྙན་དེ་ཚོ་མང་པོ་གཅིག་ཡིན་ན་ཁྲང་ཁྲུན་གྱི་གློག་བརྙན་བཟོ་སྐྲུན་ཁང་ནས་བཟོས་པ་ཡིན་ཞེས་བརྗོད་ཡོད་རེད། འདི་ག་རེ་ཟེར་ན་དེའི་སྔ་མོ་ཡང་ནི་མན་ཇུའི་རྒྱལ་ཁབ་གློག་བརྙན་བཟོ་ས་ཞིག་ཏུ་འང་འདི་མི་གའི་གཞི་བཞག་བྱས་གང་ལྟར། འདིའི་སྐབས་དེ་ད་ད་རེས་གལ་སྲིད་ཡིན་ན་རྒྱ་ནག་ལབ་དུས་ལམ་སང་ཀོང་ཀྲོའུ་དང་ཧྲེན་ཀྲེན་དང་ནི་སང་ཁོ་ཁོ་དེ་ལས་ལོ་མང་པོའི་རིང་ལ་ཡིན་ན་རྒྱ་ནག་གི་བྱང་ཤར་ས་ཁུལ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་གལ་ཆེན་པོ་ཆགས་ཡག་གི་རྒྱུ་མཚན་དེ་ཡིན་ན། ད་ཉི་ཧོང་གི་དབང་སྒྱུར་བྱས་པ་ནས་མན་ཇུ

ཁོ་རང་གཏམ་བཤད་བྱེད་ཉེན་ཅིག་གིས་དེ་ཟེར་སོང་ད་དེར་སྐད་འཛམ་བུ་གླིང་གི་ཞི་བདེ་དང་བརྟན་ལྷིང་དང་དུས་ཚོད་གང་ག་ལོག་ལ་ཡང་གནོད་སྐྱོན་བཏང་ཉེན་རྒྱལ་ཁབ་སྡུག་ཤོས་དེ་གཉིས་གཉིས་ཡིན་ན་རྒྱ་ནག་དང་ཨུ་རུ་སུ་རེད། ད་རྒྱ་ནག་དང་ཨུ་རུ་སུ་དེ་གཉིས་དངོས་གནས་ས་འབྲེལ་བྱས་བྱས་ཁོང་ཚོའི་ཟླ་འབྲིང་དང་ས་མཐུད་སའི་ས་ཆ་དེ་ཡིན་ན་ཏག་ཏག་མན་ཇུའི་རྒྱལ་ཁབ་དེ་ཆགས་བསྡད་ཡོད་རེད། གལ་སྲིད་མན་ཇུའི་རྒྱལ་ཁབ་དེ་ཡིན་ན་རང་བཙན་རྒྱལ་ཁབ་བྱས་ན་ད་ཨ་ལེ་ཁོ་གཉིས་གཉིས་ས་ཐོག་ལ་ཨ་ལེ་འབྲེལ་མཐུད་མེད་པ་ཞིག་ཆགས་འགྲོ་གི་རེད་ཟེར་བྱས་ད་ཁོ་རང་ཚོ་རྒྱུ་མཚན་ཐོག་ནས་དེ་འདྲ་གི་འགྲེལ་བཤད་རྒྱག་ཉེན་མང་པོ་ཞིག་བྱུང་སོང། མན་ཇུ་དང་བོད་ཀྱི་འབྲེལ་བ་དེ་ཡིན་ན་ད་ཞེ་དྲག་གི་དམ་ཟབ་དང་ཨ་ནི་ལོ་རྒྱུས་རིང་པོ་དང་ད་ད་ལྟ་ཅིག་རྒྱ་ནག་གི་འོག་ལ་ཡང་བོད་ཚུད་བསྡད་ཡ་དེ་ད་རྒྱུ་མཚན་མང་པོ་ཞེ་པོ་ཅིག་མན་ཇུ་དང་འབྲེལ་བ་ཡོད་རེད་ད་དེའི་སྐོར་ལ་ཡང་ངས་ཉིན་མ་ཅིག་ངོ་སྤྲོད་ཞུ་ཡ་གི་རེ་བ་ཡོད་ད་བྱས་ཙང་ད་རིང་ངས་དེ་མང་པོ་ཞུ་གི་བསྡད་ཀྱི་མེད་ག་རེ་ཟེར་ན་དུས་ཚོད་དང་ལྡན་མི་འདུག་མན་ཇུ་ཡིས་རྒྱ་ནག་ལ་ཡ་བཙན་འཛུལ་མ་བྱས་གོང་ནས། གཅིག་སྟོང་དྲུག་བརྒྱ་སུམ་ཅུ་སོ་གྲངས་ཐོག་ནས་མན་ཇུའི་ཐེངས་མན་ཇུ་གོང་མ་ལབ་ན་འགྲིག་མི་འདུག་ད་དེའི་སྐབས་ཀྱི་གོང་མའི་ཨ་ནི་ཕ་མའི་དུས་ལ་ཡང། འདི་ཧུང་ཐའི་ཇི་ཟེར་ཉེན་སྐབས་དེ་ནས་སྐྱབས་མགོན་རིན་པོ་ཆེ་ཕེབས་རོགས་བྱས་ཟེར་བྱས་བྱས་ད་ཁོང་ཚོ་ལ་ཕལ་ཆེར་ངས་ཚོད་དཔག་བྱས་ན་དེ་དུས་སོག་པོའི་ཤུགས་རྐྱེན་ཐེབས་པ་རེད་བསམ་གྱི་འདུག་ནང་ཆོས་ཀྱི་ཤུགས་རྐྱེན་ཐེབས་བྱས་སྐྱབས་མགོན་རིན་པོ་ཆེ་གདན་འདྲེན་དང་པོ་ཞུ་ཡག་དང་པོ་དེ་དེ་དུས་བྱས་ཡོད་རེད་ད་དེ་དུས་ཕེབས་ཐུབ་ཡོད་མ་རེད་ཨང་རྗེས་ལ་ཡང་སྐུ་འཕྲེང་ལྔ་པའི་སྐབས་ལ་ཡང་གང་ལྟར་ད་རྒྱ་ནག་ལ་ཕེབས་བྱས་ཡོད་དེ་དུས་ད་མན་ཇུ་ཕི་ཁའི་རྒྱ་ནག་ལས་རྒྱ་ནག་གི་ཆིང་རྒྱལ་རབས་བཙུགས་ཚར་བྱས་པ་རེད་བྱས་བྱས་ད་དེ་ཚོ་ཡིན་ན་ལོ་རྒྱུས་ཞེ་དྲག་རྙོག་དྲ་ཚ་པོ་རེད་ངས་དེ་རིང་འདི་ན་ཞུ་མ་དགོས་བྱས་བྱས། དེ་ནས་ཡིན་ན་ད་རིང་གི་ཚོགས་འདུ་འདིའི་ནང་ལོགས་ལ་ཡང་ངས་རྒྱུན་དུ་ཁོ་ར་ནས་དོ་སྣང་བྱས་ཡ་གི་གནས་ཚུལ་གཅིག་སྐོར་ལ་ཡང་བགྲོ་གླེང་བྱུང་སོང་དེ་ངས་ངོ་སྤྲོད་རོབ་ཙམ་ཞུས་ན་བསམ་སོང་དེ་ཡིན་ན་ག་རེ་ཟེར་ན་རྒྱ་ནག་གི་དམངས་གཙོའི་ལམ་ཁར་འགྲོ་ཡ་ཟེར་གྱི་ཡོད་རེད་པ། འདིའི་འགྲོ་བའི་སྐབས་དེ་འདས་པའི་ལོ་མང་པོའི་རིང་ལ་ཡང་རྒྱ་ནག་གི་དམངས་གཙོའི་སྐོར་ལ་ཡང་འདོད་པ་བྱས་ཞིབ་འཇུག་བྱས་ག་འདྲ་འགྲོ་དགོས་ཡོད་མེད་སྐོར་ལ་ཡང་དེབ་མང་པོ་བྲིས་ཡོད་རེད་རྩོམ་མང་པོ་བྲིས་ཡོད་རེད་ཞིབ་འཇུག་བྱེད་མཁན་མང་པོ་ཞིག་གིས་ཁོ་ཚོས་ག་དུས་ཡིན་ན་ལས་གཅིག་ག་རེ་མཐོང་གི་ཡོད་རེད་ཟེར་ན་འགོག་རྐྱེན་གཅིག་གལ་སྲིད་ད་ལྟའི་རྒྱ་ནག་དེ་ཡིན་ན་རུག་རུག་བྱས་བྱས་བོད་དང་ཤིང་ཅང་དང་སོག་པོ་དང་དང་མན་ཇུ་དང་དེ་ཚོ་གང་ག་བསྡད་བསྡད་ཡོད་རེད་པ། འདི་གས་རུག་རུག་བྱས་ད་ལྟ་བསྡད་ཐུབ་ཡ་དེ་ཡིན་ན་སྲིད་དབང་གཅིག་སྡུད་ཅན་གྱི་ད་ལྟའི་དམར་ཤོག་གི་ལམ་ལུགས་ལྟ་བུ་གཅིག་གི་འོག་ལ་ཡ་བསྡད་ཐུབ་ཡོད་རེད། གལ་སྲིད་འདིའི་ལམ་ལུགས་དེ

རྒྱང་རིང་ཤོས་དང་རྙོག་ཁྲ་ཚ་ཤོས་འགོག་རྐྱེན་དེ་ག་རེ་ཟེར་ན་རྒྱ་ནག་ཁ་ཐོར་འགྲོ་ཡག་དེ་རེད། རྒྱ་ནག་དམངས་གཙོར་འགྲོ་ཡག་ལ་ཡང་ཕལ་ཆེར་རྒྱ་ནག་ཁ་ཐོར་འགྲོ་མདོག་ཁ་པོ་རེད། རྒྱ་ནག་ཁ་ཐོར་ཕྱིན་ན་མི་ཤེས་ཅིག་ཅིག་ནི་དམངས་གཙོར་འགྲོ་མདོག་ཁ་པོ་མ་རེད། ཁ་ཐོར་མ་ཕྱིན་པར་རུག་རུག་བྱས་བྱས་བསྡད་དགོས་ཡོད་ན་ཨ་རྒྱ་ནག་དམངས་གཙོར་འགྲོ་ཐུབ་ཡག་མ་རེད་ཟེར་ད་དེའི་བསམ་བློ་བཏང་བྱས། འདིའི་སྐོར་ལ་ཡང་རྩོམ་འབྲི་ཉན་མང་པོ་ཞེ་དྲག་ཡོད་རེད་འདུག་ཕར་སྐབས་གཞན་པ་གཅིག་ནང་ལོགས་ལ་ཡང་ངོ་སྤྲོད་ཞུ་གི་འདུག་ཨ་ནི་ད་རྒྱ་ནག་ནང་ལོགས་ལ་ཡོད་བཞིན་པའི་རྒྱ་ནག་གི་ད་ཆབ་སྲིད་དང་དེ་ཚོར་ཞིབ་འཇུག་བྱེད་མཁན་ཝུ་ཅཱ་ཞང་གིས་ཕལ་ཆེར་ལོ་བཞི་ལྔ་གཅིག་གོང་ལ་ཡང་པེ་ཅིང་རང་ལ་ཡང་དེབ་ཅིག་བྲིས་སོང་གཏིང་ཟབ་ཞེ་དྲག་འདུག་ཨ་འདི་ནང་བཞིན་ཡིན་ན་ད་རིང་ངས་དེར་འབྲེལ་བ་ཅིག་ཞུ་དགོས་པ་ཅིག་ཚོགས་འདུ་འདིའི་སྐབས་ལ་ཡང་ཨ་ནི་ད Australia ནང་ཡོད་པའི་རྒྱ་མི་ཞིབ་འཇུག་པ་མཁས་པ་ཆིན་ཅིན་ཁོ་རང་ཡིན་ན་ད་རྒྱུན་དུ་ཁོ་ནས་རྒྱ་ནག་དམངས་གཙོ་ལ་འགྲོ་དགོས་རེད་ཅེས་ལབ་བསྡད་ཉན་ཅིག་རེད་ཁོ་རང་གིས་གཏམ་བཤད་བྱས་སོང་བྱས་ཙང་ཁོ་རང་གིས་ཟེར་ཡག་བྱས་པ་ཡིན་ན་ད་ལོ་མང་པོའི་རིང་ལ་ཡ་རྒྱ་ནག་དམངས་གཙོ་འགྲོ་ཡག་གི་ད་འགོག་རྐྱེན་ཟེར་དགོས་རེད་ཅེས་དཀའ་ངལ་ཆེ་ཤོས་ཤིག་ག་རེ་ཟེར་ན་དམངས་གཙོ་ཕྱིན་པའི་ཉེན་ཁ་དེ་རྒྱ་ནག་ཁ་ཐོར་ཡག་ཉེན་ཁ་འདུག་དེ་འདྲ་སོང་ཙང་ཁོ་རང་གོ་རིམ་འདི་ལ་ཡ་བསམ་བློ་བཏང་བྱས་དམངས་གཙོ་མ་འགྲོ་གོང་ལ་གོམ་པ་དང་པོ་དེ་ནི་རྒྱལ་ཕྲན་མནའ་མཐུན་གྱི་རྒྱལ་ཁབ་ཞིག་བཙུགས་དགོས་འདུག་བོད་དང་ཤིང་ཅང་དང་དེ་ཚོ་གང་ག་ལོ་རྒྱལ་ཕྲན་རྒྱལ་ཕྲན་བྱས་བསྡད་ཀྱི་ཡིན་ནའི་ལས་མཉམ་དུ་མནའ་མཐུན་བྱས་བྱས་ད་ཨ་མི་རི་ཀ་ལྟ་བུ་བསམ་བཏང་ན་འགྲིག་གི་རེད་ཡང་དེ་མ་ཡིན་པའི་རྒྱལ་ཕྲན་མནའ་མཐུན་རྒྱལ་ཁབ་ཨ་མི་རི་ཀ་ལས་ཞེ་དྲག་ལྷུག་ལྷུག་ཙམ་ཡོད་ཀྱོག་གི་རྒྱལ་ཁབ་འདི་མང་པོ་ཞེ་དྲག་ཡོད་རེད་དེ་ཚོ་མང་པོ་ཅིག་བསམ་བཏང་ཡོང་གི་རེད་ཨ་འདི་བྱས་ཚར་སོང་ཡིན་ན་ཨ་ནི་དམངས་གཙོ་ལ་ཡང་གོམ་པ་གཉིས་པ་རྒྱབ་དགོས་རེད་ཞེས་བྱས་ཁོ་རང་བསམ་དེ་བཏང་བྱས་སྐྱབས་མགོན་རིན་པོ་ཆེ་དང་མཇལ་སྐྱབས་མགོན་རིན་པོ་ཆེ་ལ་ཡང་ཨ་འདི་ཚོ་སྙན་སེང་ཞིག་དང་ཞུས་ཞེ་དྲག་བྱས་མྱོང་ད་ལོ་སུམ་ཅུ་ཅིག་ནང་ལ་རྒྱ་ནག་གི་དམངས་གཙོའི་ཆེད་དུ་ལས་ཀ་བྱས་པའི་རྗེས་ལ་ཡང་ད་ད་རིང་ཚོགས་འདུ་དེ་ལ་ཡང་ཡིན་ན་ཁོ་རང་བཤད་དེ་ག་རེ་ཟེར་ན་ད་ངས་གང་ལྟར་ལམ་ཁ་འདི་ཕལ་ཆེར་འགྲོ་ས་མེད་པ་ཅིག་རེད་ཤག། དེ་འདྲ་སོང་ཙང་དམངས་གཙོ་མ་ཆགས་གོང་ལ་ཨ་ལ་རྒྱ་ནག་ཁ་ཐོར་འགྲོ་དགོས་འདུག་ཁ་ཐོར་ཕྱིན་པའི་རྗེས་ལ་ཡིན་ན་ཨ་གཞི་ནས་ཁ་ཐོར་ཕྱིན་པའི་ས་ཆ་དེ་གའི་སོ་སོ་སོ་སོ་བྱས་དམངས་གཙོའི་སྒང་ལ་ཡར་སླེབས་ཡག་རེ་བ་གཞི་ནས་འདུག་བྱས་ཙང་ཁོ་རང་གི་བསམ་བློ་དེ་ལ་ཡང་ད་རྩ་བའི་ཐོག་ནས་འགྱུར་ལྡོག་ཐེབས་བྱུང་ཟེར་བྱས་ད་འདིའི་བསམ་ཚུལ་དེ་ཡོད་ཉན་ཡང་དེང་སྐབས་མང་རུ་ཞེ་པོ་འགྲོ་གི་འདུག་བྱས་ཙང་ད་དེ་ཚོ་གང་ག་ལོ་ཡིན་ན་ད་རིང་ངས་བྱས་ན་ཕྱོགས་གཅིག་ནས་ཕ་གི་ད་མན་ཇུའི་རང་བཙན་གྱི་རྒྱལ་ཁབ་སླར་གསོ་བྱེད་ཡག་གི་ཚོགས་འདུ་ཟེར་ཏེ་ཚོགས་ཡག་གི་རྒྱུ་མཚན་ད་ལྷོ་ཀོ་རི་ཡ་དང་རྒྱ་ནག་འབྲེལ་བ་དང་ལྷོ་ཀོ་རི་ཡའི་ནང་ལོགས་མི་རིགས་རིང་ལུགས་ཀྱི་བསམ་བློ་དང་དེ་ཚོ་དང་འབྲེལ་བ་ཆེན་པོ་ཞེ་པོ་ཞིག་ཡོད་རེད་འདི་ནི་ཕྱོགས་གཅིག་རེད་ཕྱོགས་གཞན་པ་དེ་ཡིན་ན་ད་དགོང་ན་མན་ཇུའི་ངོས་ནས་བཤད་པ་ན་མན་ཇུའི་མི་རིགས་དེ་ཚོ་ཡིན་ན་དངོས་གནས་རང་བཙན་བྱེད་དགོས་བསམ་རྒྱལ་ཁབ་ལོགས་ཁར་ཐོན་དགོས་རྒྱ་ནག་ནང་བསྡད་ན་ཡོང་མི་ཐུབ་བསམ་བློ་འདི་འདྲ་ཇི་ལྟར་ང་རང་ཚོ་བོད་པ་ཚོ་ལ་ཡོད་རེད་བ་ཨ་འདི་མ་ཡིན་པས་ཡིན་ན་ད་རྒྱ་མི་ཁག་ཅིག་གིས་ངས་ད་ལྟ་ཞུས་པ་ནང་བཞིན་འདི་ཚོའི་བསམ་བཏང་ཉན་མང་པོ་ཞིག་འདུག་འདི་འདྲ་ཅིག་གི་ཁོར་ཡུག་དམིགས་བསལ་ཅིག་འོག་ལ་ཡ